ཁ་ནི་རྗེས་ཤུགས་སྔ་མ་གི་སོ་ཡང་ནང་བཞིན་དབང་པོ་རབ་འབྲིང། ལུས་འདི་ཡི་མཁའ་སྤྱོད་བསྒྲིལ། སྣ་ཆེ་བ་ཅན་ནི། ཨ་ནི་ཚེ་རིང་གནས་འཇིག་བཅུ་གཅིག་བཅས་ཚེ་བཅུ་མ་ཆགས་གཟི་བརྗིད་བྱེད། ཨ་ངྷ་ལ་འདོད་བླ་མ་དང་ལྷ་ལ་དད་པ་ཡག་པོ་བྱེད་དད་བཞག་ན་ན་ཤི་གཅིག་ལ་རྣལ་འབྱོར་མ་དང་ཐུག་ནས་མཁའ་སྤྱོད་ནི་ཁྲིད་འགྲོ་གི་རེད་གསུངས་པ་རེད། ཐ་མ་བར་དོ། དཔའ་བོ་མཁའ་འགྲོའི་སོ་སོ་ལས་དབང་པོ་སྣ་ཆུང་བ་དེ་ཡིན་ན་བར་དོ། ཤིན་ཏུ་དུ་བར་དོ་ལ་དཔའ་བོ་མཁའ་འགྲོ་བའི་བསུ་བ་ཡོང་གི་རེད་ཟེར་བ་ལ།

རྩ་ནས་མེད། ཐག་ཉེ་བགྲོད་ས་མ་རེད་སྒོར་མི་འཛུལ་ས་མེད་མི་ལ་སྐད་ཆ་དྲིས་ན་འདི་བབས་ཟ་ཁང་ཅིག་ཡོད་རེད་ག་བ་ཡོད་རེད་ཡོད་མ་རེད་ཟེར་ག་བ་ཡོད་རེད། ངས་མ་འདི་ཡོད་ཨ་ཁ་སང་ཁ་ཉིན་ཡོད་ཟེར་ཁ་སང་ཁ་ཉིན་ཁྱེད་རང་ནོར་རེད་ད། ཡན་པ་ཅིག་ཡིན་འགྲོ་ཟེར་ང་ཡན་པ་ཡིན་འགྲོ་ལ་ང་ད་ལྟ་ཕན་ལ་འདི་ཟ་ཁང་ནི་ཟ་མ་ཟ་དེ་ཡིན་ད་གང་ཤེས་ཨོ་ག་བ་དེ་འདྲ་ཡིན་ན་ཡོད་མ་རེད་བསིལ་ས་ང་ཚོ་བ་དེ་ནི་མ་རྙེད་བ་རེད་དེ་ནི་གལ་ནི།

པའི་ཉམས་ལེན་ཡག་པོ་བྱེད་བཟོ་བཟོ་ཧུར་ཐག་བྱེད་ཞོར་དུ་བྱེད་ཀྱི་རེད། ཡང་ཁྱོད་སྲས་ཀྱི་བག་མེད་གུ་ཡངས་ཅན་དེ་ཡང་ནི་བག་མེད་རང་རེད་དགའ་གལ་ཡོང་གི་མ་རེད་ད་དངོས་གྲུབ་དེ་རང་རེད་བ་སོང་དེ་ལས་བྱུང་ཡོད་རེད། ང་ཚོ་ལྷོ་བ་རྒྱལ་སྲས་སྐུ་གོང་མ་དེ་ལྐུགས་པ་འདྲ་བྱས་ཡོད་རེད་བླ་མ་རྩ་ཆེན་པོ་འོན་རྒྱལ་སྲས་ཀྱི་ཡང་སྲིད་ནོར་ཡིན་སྲིད། ཁ་ཨ་ལུ་ཨ་ལུ་རེད། ཆུ་འཇུག་བ་ལ་ཞིང་ཁའི་ནང་ལ་ཨ་མ་གཡོག་མོ་བྱས་སོང་ཡང་སྲིད་ངོ་མ་རེད་མ་འགྲོ་བ་བྱས།

གཙང་པོ་སྤྲུལ་སྡེ་ཡར་ཤོག་ལྷས་ས། དྲིལ་བུ་གཅིག་དགོས་འདུག་བས་ནི་ང་དྲིལ་བུ་གཅིག་ཉོས་ཀྱི་ར་ཨ་ཡོང་སང་ཁྲོམ་སྐོར་གཅིག་བྱེད། ཁྲོམ་སྐོར་ས་བབ་སྒང་ལ་བུ་མོ་གཅིག་གིས་ཟི་ལིང་སྒང་གཅིག་གམ་དྲིལ་བུ་བརྒྱད་དགུ་ཅིག་བཀྲམ་ཏེ་བྱ་ས། ཨ་དྲིལ་བུ་གཅིག་ལ་གཅིག་ད་ག་ཚད་ཡིན་འགྲོ་ཨ། ཅེས་ཟེར་བ་ཨ་ཡ་གཅིག་ཡ་ཨ་ལས་དེ་ག་ཚད་ཡིན་འགྲོ་ཨ། དཔེ་ཆ་ཡང་མེད་པ་འདྲ། དེ་ག་ཚད་ཡིན་འགྲོ་ཨ། བུ་མོ་དེ་གིས་ཁྱེད་རང་དྲིལ་བུ་དགོས་ན་འདི་ཚོ་ཕན་ཐོགས་མ་རེད།

ད་བར་བཞིན། ཨེ་ཉི་མ་སྐྱིད་བསྡད་ཡོང་དུས་སུས་བོན་ལགས་སུས་བོན་ལགས་ད་ང་པ་ལས་སུས་བོན་ལགས་ང་འབྲུག་རེད། ད་ང་འབྲུག་བོན་ཡིན་སུས་བོན་ལགས་དེ་འོས་མེད། འདི་ནི་ང་འདི་ཉང་དུས་ཐད་དུ་སུས། མོ་རྒན་མོ་གར་སུས་ཡ། ཁྱོད་ལ་འགྲོ་ས་མེད་པ། འགྲོ་ས་ཡོད་ན་ང་གཉིས་ཀ་བར་འགྲོ་གི་རེད་ནི། ང་ཡོད་ཚད་དེ་འདྲ་ས་དེ་ལ་འགན་ཁུར་ཡོད་རེད་ཁྱོད་རང་འདས་ངན་བ་ལས་འབྲས་བུ་དེ་མ་རེད་མ་རེད་ད་འོ་ན་ངེད་ཚ་བ་ལས་ཁེ་མ་ཡོང་ཨ་ང་འགྲོ་རན་ཡོད་ཟིག་ཟེར་མ་ཨ་ནི་ནང་བ་ནང་དུ་མ་བྱེད་ལོང་འགྲོ་སང་ཉིན་ནང་ཅིག་ཡོང་དུས་ཨ་མ་མི་འདུག་ས་དེ་འབག་གུ་པི་དེ་ངན་པང་གུ་ཡེ་པ་ཅིག་ཚ་ལ་བཞག་ཤ་འདུག་ས་ལན་ཨ་མ་བས་པང་གུ་རང་བྱས་དེ་ངན་ཅིག་ཡིན་དེ།

འཇུག་དགོས་རེད་གསུང་གི་ཡོད། ཨ་འདྲེ་མ་འདི་ཁྱེད་ནས་འགྲོ་ནས། འདུ་འཛི་སུ་ལ་ཡ་རྒྱག་ལུགས་དེ་ཚལ་གྲོང་ཡོད་ས་ཡར་འགྲོ་འཚང་ཁ་ཆེ་ས་གཅིག་ན་ལ། དྲི་ང་དེ་བདག་པོ་ཡོད་པས་ཡོད་ས་བུ་མོ་གསུང་གི་ང་ཡིན་ཁོ་ཡིན་ཟེར་ནས་ཧབ་ཐོབ་རྒྱག་དྲི་ང་དེ་དེ་ཤོག་ས་འཇུག་མ་ཐུབ་པ་བྱས། སྔ་མ་རེ་རིག་འཕྲི་སྟེ་བསྟན་པ་རིགས་བརྒྱད་དེ་འདྲ་བྱེད་པར་བ། དེ་ནས་བསྟན་པ་རིགས་བརྒྱད་འདི་བཞིན་རེ་དོན་རྣམས་ལ་གྲོང་ཆོག་ལ་ཕེབས། སྒེའུ་ཁུང་གཅིག་ལྕགས་ཁྲ་ཁ་ལ་བཞུགས་བསྡད། མར་གཟིགས་བསྡད་དེ་མི་དགེ་དགའ་ལྡན་གྲགས་ཅན་འོག་གི་གྲོང་ནང་ལ་བཙུགས། བུད་མེད་ཅིག་གིས་འགྲམ་པ་ཡིན་ན་དཔྲལ་ཀོག་ཡིན་གཅིག་ལ་དགའ་འཁྱིལ་དམར་ཞིག་རིལ་རིལ་བྱས་འཁོར་ནས་འགྲོ་གི་ཡོད་རེད། ཨ་དེ་ནི་མ་བྱུང་བསམ་གྱི་ཡོད་མ་རེད། ཨ་ནི་མར་འགྲོ་དུས་འདི་བཞིན་རེད་དེ་སྐོར་ར་མང་པོ་འཁོར་ནས་འགྲོ་གི་རེད།

ཅི་དུས་མི་རེ་ཅིག། ལྷས་ལ་མ་ལྷས་ཅི་ཡི་ཨ་ནི་བྷ་ག་ཅི་ལི་ཁྱེད་གོང་ལ་ཁད། ཨ་ནི་འདས་པ་ཅི་གི་ཡོད་ཅི་གི་དེ་བུད་མེད་གང་ཡོད་ས་ལ་འགྲོ་བུད་མེད་ཀྱི་ནང་ནས་ཀྱང་དཔེར་སྐུད་པ་བཙོང་མཁན་བལ་ལས་བྱེད་མཁན་འོ་དེ་འདྲའི་ས་ལ་མཁའ་འགྲོ་མ་མང་པོ་ཡོང་གི་ཡོད་མེད་འགྲོ་ཨ་ནི་ཤ་བཙོང་མཁན་འདྲ་དེ་འདྲའི་ཡོད་འགྲོ་རྩམ་པ་བཙོང་མཁན་ས་ལ་ཞེ་པོ་མི་ཡོང་ཟེར་རེད་དེ་འདྲའི་ནང་ལ་འགྲོ་ཨ་ནི་མ་གཞི་ནས་ལམ་ཁ་ལ་བུད་མེད་འདྲ་ཐུག་ན་བུད་མེད་སུ་འདྲ་ཅི་འདྲ་ཐུག་སོང།

མཁའ་འགྲོ་མའི་སྤྲུལ་པ་དེ་ཨ་ནེ་ནམ་ཞིག་ཅིག་ཐུག་རེད། དེ་ཐུག་སོང་ན་དེ་གི་འགྲམ་པ་འདྲ་གཅིག་ལ་དགའ་འཁྱིལ་དེ་འཁོར་བསྡད་ཀྱི་རེད། དམར་ཕྱུར་འཁོར་གྱི་རེད། འཁོར་གྱི་འདུག་ན་ལམ་སང་ཤེལ་སྒོ་དེ་བཏོན་ནས་གཅིག་ལྟ་དགོས་རེད། ཁོ་རང་ནི་འདི་བསྡད་ཡག་འདུག་འདི་ཡོད་མ་རེད་ད་དེ་འཕོས་པ་རེད་ག། དེ་མེད་ན་ཐེ་ཚོམ་སོམ་ཉི་མ་བྱས་པ་བྱས་དེ་ནས་དེ་ལ་འོ་ད་ཁྲིད་རོགས་བྱེད་ཟེར་གསོལ་བ་བཏབ་ག་རེ་བྱེད་དགོས་ན་འོ་ད་དེ་བས་ཨུ་ཚུགས་མཐའ་སྐྱེལ་དགོས་ངེས་ཀྱི་རེད། ཡང་ན། དཔེར་ལག་པ་ནས་འཇུས་མཁའ་སྤྱོད་ཞིང་ཁམས་སུ་ཁྲིད་ཀྱི་རེད། ཡང་ན། གཞན་ཞིག་ལ་ཁྲིད། འདི་དང་འདི་ཞེས་བྱ་བ་གྱིས་ཟེར་བསླབ་བྱ་བྱེད། སྐུ། དཔེར་མཁའ་སྤྱོད་མའི་སྐུ་གཅིག་བསྟན། ཨ་ནི་ཁྲིད་འགྲོ་གི་རེད། ཨ་ད་དེ་འདྲ་ཅིག་ཡོང་གི་རེད་དེ་ཡིན་ཙང་དེ་ནང་ལ། དེ་དག་ཕྱོགས་འདའ་བའི་རྣལ་འབྱོར་ཅིག་ད། བསོད་ནམས་ཆེན་པོ་ཡིན་ན་སྒྲུབ་པ་བྱེད་དགོས་མ་རེད།

རོ་ལྡན་གནས་སུ་བསྒྲུབས་ཤིང་དེ་ཚོའི་དོན་དུ་འཁྱེར་ཡོང་ཨ་ནི་གྲོགས་སུ་སྐབས་འཆམ་འགྲོ་གི་ཡུལ་ཀུན་ཏུ་ཉུལ་བས། ད་སོ་སོའི་སྡོད་སར་ལུང་པ་ལ་ཞེན་ཁོག་མེད་པར་མོ་ཐུན་གཅིག་མ་བྱས་ག་པར་ཡིན་སར་ཕར་འགྲོ་ནས་ཡུལ་ལུང་པ་ག་པར་ཡིན་སར་ཉུལ་བ་རེད་ཡུལ་ཀུན་ཏུ་ཉུལ་བས། གང་གི་མཛོད་སྤུར་འཁྱིལ་རིས་ཅན་འཕོས་པའི་མཛེས་མས་གང་གི་མཛོད་སྤུ་དེ་ལ་རང་གི་དགའ་འཁྱིལ་གྱི་རི་མོ་དེ་ཕར་འཕོས་འགྲོ་མཁན་གྱི་མཛེས་མ་དེ་གིས་མཁའ་སྤྱོད་ཀྱི་གནས་སུ་ཁྲིད་པར་ཤོག་ཅེས་པ་རེད།

དང་དོགས་ཡོད་པའི་སྒྱིད་ལུག་དང་སེམས་ཞུམ་པ་མ་བྱེད་པར་ཀྱང་དད་པ་ཆེ་རུ་སྒྲུབ་པ་དང་བརྩོན་འགྲུས་ཆེ་རུ་སྒྲུབ་པ་གཏོང་ནུས་པའི་ཉམས་ལེན་ཡག་པོ་བྱས་ན། ཡང་གལ་ཏེ་ཚེ་འདིར་གྲོལ་བར་མ་གྱུར་ཀྱང་སྒོམ་བཟླས་སོགས་ལ་རྩེ་གཅིག་འབད་པའི་མཐུས་བར་དོའི་གནས་སམ། ཕྱིས་ནས་བར་དོ་ལ་སླེབས་སོང་ནས་བསུ་བ་ཡོང་གི་རེད། དེའི་གྱོ་མོ་ནི་བསུ་མཁན་མང་པོ་ཡོད་རེད་ཡང། སེང་གེའི་ཁྲི་ཐོག་ལ་བཞག་གི་རེད། སེང་གེའི་ཁྲི་ཐོག་ལ་བཞག་གདུགས་དང་རྒྱལ་མཚན་དང་རོལ་མོ་དང་བ་དན་དང་སིལ་སྙན་དང་མེ་ཏོག་དང་དེ་འདྲ་གི་མཆོད་པ་བྱས་ནས་འུར་ཆིང་ཆིང་བྱས་ན་མཁའ་སྤྱོད་ཞིང་ཁམས་ལ་འཁྱེར་འགྲོ་གི་རེད།

ཨ་ནི་སྐས་འཛེག་དེ་ཡར་འཐེན་པ་རེད། འཐེན་ནས་མར་སྐད་ཅིག་བྱས་པ་རེད། ད་ད་རེས་ཁྱེད་རང་ཕེབས་ཟེར་དུས་མ་ཡོང་བ་བྱས། ད་སྐུ་ཚེ་འདི་ལ་གདན་འདྲེན་ཞུ་རྒྱུ་དེ་རེད་མ་སོང། ད་བར་དོ་ལ་ངེས་པར་དུ་བསུ་ག་སླེབས་ཡོང་ཨ་ཟེར་ལབ་ནས་ནི་ཕྱིན་པ་རེད། སྐུ་ཚེ་དེ་ལ་ཕེབས་མ་ཐུབ་པ་རེད། ཡིན་ནའི་བ་ཤས་དང་ཚུ་ཚུ་བརྟག་དཔྱད་པ་གྲུང་པོ་བྱེད་དགོས།

ཁྱོད་ཀྱིས་དེའི་སྔོ་ཡག་དེ་གཏོར་མ་ཕུལ་བའི་སྐབས་དུས་ཟེར་དུས་སྐམ་གཏོར་མི་རུང་བ་རེད་གཏོར་མ་གང་ག་ཆུ་བླུགས་ནས་ཕུལ་དགོས་རེད་ལུགས་སྲོལ་དེ་རྒྱ་གར་ལ་ཁ་ལག་ག་རེ་ཟ་ཟ་ཆུ་འཐུང་གིན་འཐུང་གིན་ཟ་གི་ཡོད་རེད་དེའི་ལུགས་སྲོལ་བྱས་ད་ཁྱད་པར་ཕུལ་ཡག་དེ་སངས་རྒྱས་དང་བས་དེ་འདྲ་ལ་ཐུག་དབུ་མའི་ཟས་ལ་ལྟོས་པ་དང་བཀྲེས་སྐོམ་གི་བས་དེ་མེད་པ་ཡིན་ཙང་སློབ་པ་ཁོ་རང་དང་སངས་རྒྱས་བྱུང་བ་སྐབས་དུས་ཁྱད་པར་ཕུལ་སྟངས་དེ་མ་ཤེས་པ་སངས་རྒྱས་ལ་ནི་བས་བསྙེན་བཀུར་སྐུ་དེ་ཞུ་ཡུལ་ག་འདྲ་ཞུ་གི་རེད་ཟེར་ཞུས་པ་ཨ་ནི།

བཟོ་ལྟ་བཟོ་བ་མ་རེད། རྒྱ་གར་གྱི་ལུགས་སྲོལ་བྱས་ན་བག་ལེབ་དང། གཏོར་མའི་རྒྱུ་དེ་འབྲས་དང། ཁུ་བ་དང། ཤ། འདི་རེད། ཤ་ཆེན་དང། ཉ་ཤ་དང། ཆན། ཐུག་དང། འདི་འདྲ་རེད། འབྲས་བཙོས་ཡར་བླུགས། ཟུར་གཅིག་ལ་ཤ། ཤ་བཙོས་ནི་བླུགས། རི་སྒོག་བཙོས་ཤ་བ་ཤ་མ་རུལ་དེ་འདྲ་བླུགས། སྔོ་བཙོས་བླུགས།

མ་དྲུག་བཞི་གཉིས་བཞི། ཨ་ནི་གཅིག་དེ་དེ་བཞག་ནས་ཨུ་པ་སི་ཀ་ག་རེ་ཡིན་ཟེར་ཨུ་པ་སི་ཀ་དགེ་བསྙེན་རེད། ཨ་ནི། རྗེ་བཙུན་སྒྲོལ་མ་གིས་ཨུ་པ་སི་ཀ་དེ་རིང་ཡོང་བ་ཡོད་གསུངས་བཞག་པ་རེད།